སྲོང་བཙན་པོ་དེ་ཙམ་ན་གསུང་གི་འདུག་པ་སྣང་སྟོང་གཉིས་ལ་ཉེ་རིང་མ་བྱེད། དེའི་ནང་ནས་སྣང་བ་ལ་གཙིགས། གཙིགས་ཆེན་པོ་བྱེད་དགོས་ཟེར་ནས་ཡང་ནས་ཡང་དུ་དེ་གསུངས་རེད་པ། དེ་གསུངས་པ་ཡིན་ཙང་ཨ་ནི་རྟེན་འབྲེལ་དེ་ལ་ཞེ་དྲག་པའི་གཙིགས་ཆེན་པོ་བྱེད་དགོས་ཡོད་དེ། དེ་ཡིས་མི་དྲག་དོགས་དེ་མ་བྱས་པ་ཡིན་ན། དེ་ཕྱིར་རྟེན་འབྲེལ་རྟོགས་པའི་ཐབས་ལ་འབད་ཟེར་རྟེན་འབྲེལ་དེ་སྔོན་ནས་མ་ཤེས་ན། ཐོག་མ་ནས་སྟོང་ཉིད་བསྟན་པ་དེ་འདྲ་བྱས་པ་ཡིན་ན་ཡང་ན་ཆད་ལྟར་ལྷུང་འགྲོ་བ་དང་ཡང་ན་རྟག་ལྟར་ལྷུང་འགྲོ་བས་རྟག་ཆད་ཀྱི་མཐའ་གཉིས་ལས་ནས་བྲལ་མི་ཐུབ་བ་འདི་འདྲ་གྱི་གནད་འགག་ཡོད་པ་དང།

སྡུག་བསྔལ་ལས་གྲོལ་དགོས་ས་སྡུག་བསྔལ་ལས་གྲོལ་བའི་ཐབས་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་སྡུག་བསྔལ། ཚེར་མ་འདོན་པ་ནང་བཞིན་གྱིས་ན་ལག་པས་སེལ་བ་དང། སྡིག་པ་མི་དགེ་བའི་ཆོས་ནི་ཆུ་ཡིས་འཁྲུད་པ་ལ་སོགས་པ་སུས་བྱེད་རྒྱུ་མེད་པ་ཡིན་ཙང་ད་གདུལ་བྱ་རང་རང་གིས་ཉམས་སུ་བླངས་ནས་ཆོས་ཤིག་ཉམས་སུ་བླངས་ནས་སྡུག་བསྔལ་ལས་གྲོལ་དགོས་དགོས་ཡིན་པ། ད་སྡུག་བསྔལ་ལས་གྲོལ་བར་བྱེད་པའི་ཆོས་དེ་ག་རེ་རེད་ཟེར་ན་ད་ཡང་དག་པའི་ལྟ་བ་ལས་ལྷག་པ་ཅིག་ཆོས་ནི་མེད་པ། སྡུག་བསྔལ་དངོས་སུ་སྤོང་བར་བྱེད་དོ་སྐད་ཅིག་ཡང་དག་པའི་ལྟ་བ་ཡིན་ཙང། དེ་ནི་སངས་རྒྱས་དགྱེས་པའི་ལམ་མོ་ཟེར་ཏེ། དེ་གསུང་གི་ཡིན་པ་རེད། ད་དེ་འདྲ་ཡིན་ཙང་དེ་གང་ཞིག་འཁོར་འདས་ཆོས་རྣམས་ཐམས་ཅད་ཀྱི་ཡིན་ཙང་འཁོར་བ་དང་མྱ་ངན་ལས་འདས་པའི་ཆོས་ཐམས་ཅད། ས་མ་དེ་ནས། རྒྱུ་ལ་བརྟེན་ནས་འབྲས་བུ་འབྱུང་བ། རྒྱུ་དེ་ལ་བརྟེན་ནས་འབྲས་བུ་འབྱུང་བ། རྒྱུ་དགེ་མི་དགེ་ལ་བརྟེན་ནས་འབྲས་བུ་བདེ་སྡུག་དེ་མ་འཆོལ་བར་བྱས་ནས་འབྱུང་དོ་སྐད། དེ་ནས་བསླུ་བ་མེད་པ། རྒྱུ་འབྲས་ནམ་ཡང་བསླུ་བ་མེད་མཐོང་ཞིང་ཟེར་བའི་དོན་ནམ་ཡང་དེ་ནས་བསླུ་བ་མེད་པ། དེ་ལ་བརྟེན་ནས། ཡིན་ན་ཡང་དེ་ནི་སྨན་པས་གཏེར་སྲུང་གང་ཡིན་སྐོར་ཞིག་བར་སྲིད་སྨན་པས་གཏེར་སྲུང་ཟེར་ཡིན་དུས་ད་ཆོས་སྐྱིལ་གང་དང་གང་ཡིན་ན་ཡང་ཆོས་སྐྱིལ་སྤྱི་ལ་སྨད་ནས་ཆོས་ཉིད་དེ་གཏན་ལ་འབེབས་པ་དེས་ཟིན་ན་ཆོས་སྐྱིལ་དེ་ཕ་ཞེས་པར་བྱེད། ཆོས་སྐྱིལ་དེ་ཕ་ཞེས་པར་བྱེད་བྱས་འདུག་མ་གཏོགས་ཆོས་ཉིད་རྟོགས་ཐོག་གོ་མ་རུ་བ་ཆོས་སྐྱིལ་དེ་ཕ་ཞེས་པར་བྱེད་པ་སེ་དེ་ཁོ་བློ་ཡི་སྒོ་ནས་ཕ་ཞེས་པར་བྱེད་འདུག་མ་གཏོགས་ཆོས་སྐྱིལ་ཁོ་རང་རང་དངོས་པོ་ཡི་སྒོ་ནས་ཕ་ཞེས་པ་ཡིན་ན་ཡང་ཁོ་སྟོང་ཉིད་རྟོགས་པ་ལ་གང་ཡང་ཕན་ངེས་མ་རེད་ལ་ཞེས་ཐོག་གོ་མ་རུ་བ། དེ་ཡིན་ཙང་ཆོས་ཅན་ཁོ་བློ་ཡི་སྒོ་ནས་དཔྱད་པ་བྱེད་ཅིང་ཤེས་བྱའི་ཕར་ཞིག་ནས་གང་ཡང་མེད་པར་བྱེད། དེ་འདྲ་ཅིག་ཆགས་ཐོགས་པར་བྱེད། དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ། དམིགས་པའི་གཏད་སོ་གང་ཡང་མེད་པར་བྱེད། གཏད་སོ་གང་ཡིན་ཀུན་ཞིག་པ། དེ་ནི་སངས་རྒྱས་དགྱེས་པའི་ལམ་ལ་ཞུགས། དཔེར་ན་ཆ་བཞག་ཅིག་ཡིན་ན་གང་ཟག་བདག་མེད་གཏན་ལ་འབེབས་པ་དེ་ཙམ་ན་ཆོས་ཅན་གང་ཟག་གི་སྟེང་དུ་གཏན་ལ་འབེབས་པ་རེད་པ།

འོ་དེ་འདྲ་རྟོགས་སོང་ན་དེ་ནི་དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ་ཟེར་ཏེ་དེ་འདྲ་ཅིག་ཡིན་པ་རེད་དམིགས་པའི་གཏད་སོ་གང་ཡིན་ཀུན་ཞིག་པ་དེ་ནི་སངས་རྒྱས་དགྱེས་པའི་ལམ་ལ་ཞུགས་ཟེར་དམིགས་པ་དེར་དཔྱད་པ་ག་ཚོད་བྱས་པ་ཡིན་ན་དམིགས་པ་ཁོ་རང་རང་བློ་ངོ་ལ་བསྡད་དེ་ཡོད་པ་ཡིན་ན་ཁོ་ཡིས་དེ་ཚོ་བདེན་མེད་ཀྱི་དོན་དེ་གནས་ལུགས་ཀྱི་དོན་དེ་མ་རྙེད་པ་རེད་པ། དམིགས་པ་དེ་ཞིག་འགྲོ་མཁན་ཞིག་བྱུང་བ་ཡིན་ན་དེ་ནི་གནས་ལུགས་ཀྱི་དོན་དེ་རྙེད་འགྲོ་བྱེད་དགོས་རེད་པ། འོ་དེ་ཡིན་ཙང་གང་ཡིན་ཀུན་ཞིག་པ་དེ་ནི་སངས་རྒྱས་དགྱེས་པའི་ལམ་ལ་ཞུགས་ཟེར་དེ་ཡིན་པ་རེད། ད་སྣང་བ་རྟེན་འབྲེལ་བསླུ་བ་མེད་པ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་གཉིས་ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་དུང་ཐུབ་པའི་དགོངས་པ་རྟོགས་པ་མེད་ཟེར་ཏེ། དེ་ད་རྗེ་བདག་ཉིད་ཆེན་པོའི་ཐུན་མོང་མ་ཡིན་པའི་ལྟ་བ་འདྲ་མོ་ཅིག་དེ་ཡིན་པ་རེད་སྣང་བ་དང་རྟེན་འབྲེལ་གཉིས་པོ་དེ་གཅིག་གྲོགས་སུ་གཅིག་ཤར་མ་གཏོགས་གཅིག་ཁས་ལེན་དེ་ཀོ་ལ་གཅིག་མེད་པ་ཆགས་འགྲོ་ཡག་དེ་འདྲ་མེད་པ། གཅིག་ཡོད་དེ་ཀོ་ལ་གཅིག་མེད་པར་ཆགས་འགྲོ་ཡ་དེ་འདྲ་ཅིག་ཆགས་སོང་ན། དེ་ནས་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དགོངས་པ་ད་ལྟ་ཡང་མ་རྟོགས་པ་རེད། ལམ་རིམ་ཆེན་མོ་ན་དེ་གསུངས་དང། གང་ཟག་གང་ཡང་རུང་བ་ཅིག་ལ་ནི་དཔྱད་གཞི་བཟུང་ནས། དེ་ཡི་ཡན་ལག་དང་ཆ་ཤས་ལ་སོགས་པ་དཔྱད་བྱས་ནས་དེ་མེད་དོ་སྙམ་པ་དེ། སྐྱེས་པ་དེ་ལས་སླ་པོ་རེད། དེ་དཀའ་ངལ་ཡོད་མ་རེད། གང་ཟག་རང་བཞིན་མེད་པར་གང་ཟག་ཡི་སྟེང་དུ་རང་བཞིན་གྱིས་གྲུབ་པའི་རྡུལ་ཕྲན་ཙམ་ཡང་མེད་པ་དེ་གཏན་ལ་ཕབ་ནས་དེ་ཡི་སྟེང་དུ་ལས་བྱ་བྱེད་ཀྱི་རྣམ་གཞག་ཐམས་ཅད་འཐད་པ་ཅིག་ངེས་པ་དེ་མགོ་བསྐོར་རོ་དེ་མ་སྐྱེས་ན་ནི་དབུ་མའི་ལྟ་བ་དེ་རྙེད་ཡོད་མ་རེད་ཟེར་ན་ལམ་རིམ་ཆེན་མོ་ན་ཡང་ནས་ཡང་དུ་གསུངས་ཡག་དེ་གཙོ་བོ་དེ་དེ་ཡིན་རེད་དང་དེ་ཡིན་ཙང་སྣང་བ་རྟེན་འབྲེལ་སླུ་བ་མེད་པ་དང་ཟེར་ད་པས་རྒྱུ་འབྲས་རྟེན་འབྲེལ་སླུ་བ་མེད་པ་དེ་ཁས་ལེན་དེ་ཀོ་ལ། དེ་ནས་སྟོང་པ་ཁས་ལེན་དང་བྲལ་བའི་དེ་ཁས་ལེན་མི་ཐུབ་པ་བྱས་ཏེ་མེད་པར་ཆགས་འགྲོ། ཡང་ན་སྟོང་པ་ཁས་ལེན་དང་བྲལ་བའི་དེ་ཇི་ལྟ་བ་བཞིན་དེ་ཁས་ལེན་དེ་ཀོ་ལ་རྒྱུ་འབྲས་རྟེན་འབྲེལ་ལ་གནོད་དེ་སྐྱེལ་བྱེད་རྒྱུ་འབྲས་རྟེན་འབྲེལ་ལ་གནོད་ནས། གཅིག་གིས་གཅིག་གྲོགས་སུ་གཅིག་མ་འགྲོ་བ་བྱས་བྱས་ནས་གཅིག་གིས་གཅིག་ལ་གནོད་ཅེས་དེ་འདྲ་ཅིག་ཡོང་གི་འདུག་ན། ཐུབ་པ་སངས་རྒྱས་བཅོམ་ལྡན་འདས་དགོངས་པ་དེ་མ་རྟོགས་པ་རེད། དཔེར་ན་ཆ་བཞག་བྱས་ན་ང་ཚོ་རྒྱུ་ལ་བརྟེན་ནས་རྒྱུ་དགེ་བ་དང་མི་དགེ་བ་བྱེད་པ་ལ་བརྟེན་ནས་རྒྱུ་དགེ་བ་དང་མི་དགེ་བ་ཟེར་ན་མ་ཟེར་ན་འགྲིག་འདུག་སྟེ་ས་བོན་ལ་བརྟེན་ནས་མྱུ་གུ་འབྱུང་བ་དེ་ཇི་ལྟ་བ་བཞིན་དུ་བས་འཁྲུགས་པ་མེད་པ་བཅས་དང་ས་བོན་ལ་བརྟེན་ནས་མྱུ་གུ་འབྱུང་བ་དེ་རྒྱུ་འབྲས་མི་འཆོལ་བ་བཅས་ངེས་པ་བརྟན་པོ་རྙེད་དེ་ཀོ་ལ་མྱུ་གུ་རང་བཞིན་མེད་པ་ཁས་ལེན་མི་ཐུབ་པ་ཅིག་ཆགས་ཕྱིན།

ཐ་སྙད་དུ་མེད་པ་མ་ཡིན་པ། ཨོ་དེ་འདྲ་ཅིག་ལ་བྱས་བྱས་ནས་དེ་ལྟར་གྱི་མཐའ་བཞི་པོ་གང་རུང་གི་ཁས་ལེན་དང་བྲལ་བའི་སྟོང་པ་ཉིད་ཟེར་མཐའ་བཞི་གང་རུང་དང་བྲལ་བའི་སྟོང་པ་ཉིད་པོ་སྟོང་པ་ཉིད་དེ་དེ་ཉིད་གཉིས་པོ་དེ་རྟེན་འབྲེལ་དང་སྟོང་པ་གཉིས་པོ་དེ་གཅིག་གྲོགས་སུ་གཅིག་སོང་བ་ཅིག་གཅིག་ཁས་ལེན་ཏེ་ཅིག་ཤོས་པོ་ཁས་ལེན་པ། གང་དུ་བཟུང་བས་བྱིས་པ་རྣམས་མཐར་འཛིན་འཆིང་བ་བརྟན་བྱེད་པ། གྲུབ་མཐའ་འོག་མ་ཚོ་ལ་བྱིས་པ་རེད་པ། གྲུབ་མཐའ་འོག་མ་ཚོ་ལ་ལབ་པ་རེད་པ་དང།

བདག་འཛིན། དཔེར་ན་ཆོས་ཀྱི་བདག་འཛིན་དང་གང་ཟག་གི་བདག་འཛིན་མ་ལུས་པ་ཚང་མ་དང་སྤྲོས་པའི་དྲ་བ་མ་ལུས་པ་གཅོད་ཡས་ཀྱི་ཐབས་ཅིག་ལ་འགྲོ་ཡས་རེད། རྒྱུ་མཚན་གཅིག་དག་རང་བྱེད། རྒྱུ་མཚན་གཅིག་ཡིན་པ་ཅིག་ལ་མི་གཅིག་གི་མཐར་འཛིན་འཆིང་བ་བརྟན་དུ་འགྲོ་ཡས་ཀྱི་རྒྱུ་མཚན་གཅིག་དང། གཅིག་གི་མཐར་འཛིན་གྱི་འཆིང་བ་དེ་གཏན་ནས་མེད་པར་བཟོ་ཡས་ཀྱི་རྒྱུ་མཚན་ལ་འགྲོ་བ་རེད། འོ་དེ་ཡིན་ཙང་ད་ལྟ། སྟོང་པ་ཁས་ལེན་བྲལ་བའི་གོ་བ་གཉིས་ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་དུང་ཐུབ་པའི་དགོངས་པ་རྟོགས་པ་མེད་ཟེར་སོ་སོར་སྣང་བ་ཟེར་ཡས་དེ་གཅིག་ཁས་ལེན་ཏེ། གཅིག་ཁས་ལེན་པ་དེ་ལ་གནོད་འགྲོ་གི། གཉིས་ཀ་བྱས་ནས་འགལ་བ་མེད་པ་བྱས་ནས་ཁས་ལེན་མི་ཐུབ་གི། དེ་འདྲ་ཅིག་ལ་ཟེར་ཡི་མེད་ལ་ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་དུང་ཐུབ་པའི་དགོངས་པ་རྟོགས་པ་མེད་ཟེར་ཏེ་དེ་རིགས་མེད། ད་མེད་པ་བྱས་ནས། རྒྱུ་འབྲས་རྟེན་འབྲེལ་བསླུ་བ་མེད་པ་དེ་དང་སྟོང་པ་ཁས་ལེན་དང་བྲལ་བ་གཉིས་པོ་དེ་ཡིན་ན་རེས་འཇོག་མེད་པ་བྱས་ནས་ཅིག་ཅར་དུ་བས་བློ་ལ་ཤར་གྱི་གཅིག་གྲོགས་སུ་གཅིག་ལ་ཤར་བྱས་ནས་བས།

མཐོང་བ་ཙམ་ཉིད་ནས་ངེས་ཤེས་ཡུལ་གྱི་འཛིན་སྟངས་ཀུན་འཇིག་ན་ཟེར་དེ་ལྟ་བུ་དེ་ནི་ངེས་ཤེས་ཀྱི་ཡུལ་དུ། མཐར་འཛིན་གྱི་འཆི་བ་གྱི་འཛིན་སྟངས་དེ་མཚུངས་མ་ལྟ་བའི་དཔྱད་པ་རྫོགས་པ་དེ་རེད། སྤྱིར་འཕྲོས་སུ་ཅི་ཤ་ཐོག་གེ་དུ་ན་རྒྱུ་འབྲས་རྟེན་འབྲེལ་བསླུ་བ་མེད་པ་དེ་རྒྱུ་མཚན་གསུམ་ལུང་སྟོང་ལ་དག་པ་ལང་སར་རང་བཞིན་གྱིས་གྲུབ་པར་འཛིན་པའི་བློ་དེ་ཞིག་འགྲོ་གི་གཅིག་དང། རང་བཞིན་མེད་པ་དེ་གཏན་ལ་འབེབས་ལ་དག་རྒྱུ་འབྲས་རྟེན་འབྲེལ་བསླུ་བ་མེད་པ་དེ་ནི་ཕལ། རང་ཤུགས་ཀྱིས་ཕལ་ཤ་འོང་གི་རྣམས་ཏེ། སྟོང་པ་ཉིད་ཀ་གཟིགས་གོ་བ་ཆེ་བ་ཙམ་གྱིས་རྒྱུ་འབྲས་ལ་ངེས་པ་ཆེ་རུ་ཕྱིན་འགྲོ་ཡ་གཅིག་དང་རྒྱུ་འབྲས་ལ་ངེས་པ་ཇི་ཙམ་བརྟན་པ་དེ་ཙམ་གྱིས་སྟོང་པ་ཉིད་ཀྱི་ངེས་པ་དེ་ཤུགས་ཆེ་རུ་ཕྱིན་འགྲོ་གི་འདུག་ན་དེའི་ཚེ་ན་ལྟ་བའི་དཔྱད་པ་རྫོགས་པའི་དོན་རེད། དེ་དབུ་མ་པའི་ལྟ་བ་རྙེད་ཚར་དུས་མ་གཏོགས་དེ་ལྟ་བུ་དེ་ཡོང་ཁག་པོ་ཞིག་རང་ཡོང་གི་རེད་བ། དཔེར་ན་ང་ཚོ་ས་བོན་ལ་བརྟེན་ནས་མྱུ་གུ་བྱུང་བ་རེད་ཟེར་ཏེ་ས་བོན་ལ་བརྟེན་ནས་མྱུ་གུ་བྱུང་བ་དེ་དངོས་གནས་དྲང་གནས་བྱུང་ཡོད་རེད་བ། དངོས་གནས་དྲང་གནས་བྱུང་བ་ཡིན་ཙང་དེ་ལ་བརྟེན་ནས་ཨེ་ཁོ་བདེན་པ་རེད་སོ་སོ་རེད་མ་བདེན་པར་འཛིན་འགྲོ་གི་རེད་མ་གཏོགས།

དོན་མཐའ་ལ་སྐྱིད་པ་སྐྱིད་རྐྱང་རེད་ཟེར་ནས་ཨ་ཏོ་ནི་རྒྱུ་རྐྱེན་མང་པོ་ཅིག་ཚོགས་པ་ལ་བརྟེན་ནས་ལྟོས་སུ་ཡོང་ངོ། དཔེར་ན་ང་ཚོ་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་ཟེར་གྱི་ཟོ་ལྟ་རྣམས་ཀྱིས་གཟུགས་གཟུགས་ཞེས་པ་དེ་ག་འདྲ་ཅིག་ལ་ཟེར་དགོས་ཟེར་ན། མ་བརྟགས་མ་དཔྱད་པའི་ཚེ་ན་གཟུགས་ཟེར་ཉན་དེ། མིག་ཤེས་ཀྱི་ཡུལ་དུ་ཚུར་ཤར་རྒྱུ་ཡོད་ཁེ

སྐྱེ་བ་མེད་པ་གཉིས་སོ་སོར་སྣང་བའོ། བརྒྱད་སྟོང་པ་དགུ་དགུ་དེ་ལ་འདུ་བ། དེ་འདྲ་ཡིན་ཙང་ནི་ང་ཚོ། ཇི་སྲིད་སོ་སོར་སྣང་བ་དེ་སྲིད་ད་ལྟར་ཐུབ་པའི་དགོངས་པ་ནམ་ཞིག་རེས་འཇོག་མེད་པར་ཅིག་ཅར་དུ་རྟེན་འབྲེལ་མི་བསླུར་མཐོང་བ་ཙམ་ཉིད་ནས་ངེས་ཤེས་ཡུལ་གྱི་འཛིན་སྟངས་ཀུན་འཇིག་ན་དེ་ཚེ་ལྟ་བའི་དཔྱད་པ་རྫོགས་པ་ལགས་ཟེར་དེ། དེ་འདྲ་ཅིག་ལ་ཟེར་གྱི་ཡིན་པ་རེད་ད་ག་རེ་ཟེར་ན། དབུ་མ་པའི་ལྟ་བ་དེ་དཔྱད་པ་རྫོགས་པ་དེའི་ཚེ་ན།